འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན། འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན།
འདིས་ཁྱེད་རང་ནམ་ཡང་མི་བསླུ།
དེང་སྐབས་མི་རྣམས་ཀྱིས་རྒྱུན་དུ་འཕྲོད་བསྟེན་སྐོར་བསམ་བློ་གཏོང་དུས། སྙིང་གི་སྐོར་དང་ཁྲག་ཤེད་ཀྱི་སྐོར། ཤ་རྒྱགས་པ་དང་ནད་ཚིལ་གསོག་པའི་སྐོར་སོགས་ཀྱི་སྐོར་ལ་བསམ་བློ་གཏོང་གི་ཡོད་པ་ལས། ཀླད་པ་ཡི་འཕྲོད་བསྟེན་གྱི་སྐོར་ལ་བསམ་བློ་གཏོང་རྒྱུ་དཀོན་པོ་ཡིན་པ་རེད། འོན་ཀྱང་དོན་དངོས་སུ་ཀླད་པ་ནི་མིའི་འཕྲོད་བསྟེན་ཐོག་ལ་གལ་འགངས་ཧ་ཅང་ཆེ་བའི་གྲུབ་ཆ་ཞིག་རེད། ཀླད་པ་ཡིས་བྱ་བ་མ་བྱས་ན་ཤེས་པ་རྒྱུ་མི་ཐུབ་པ་ཙམ་མ་ཚད། ལུས་ཀྱི་གཡོ་འགུལ་དང་ངག་གི་སྐད་ཆ་ཡི་བྱ་བ་བྱེད་མི་ཐུབ་ལ། དྲན་པར་འགྱུར་བ་དང། ལུས་འདར་བ་སོགས་ཀྱི་ན་ཚ། དེ་བཞིན་གྲིབ་སྐྱོན་གྱི་ན་ཚ་སོགས་ཡང་ཀླད་པ་ལ་ཐུག་ཡོད་པ་རེད། སྤྱིར་བཏང་བོད་ཀྱི་བརྩི་སྲོལ་ནང་ཀླད་པ་ནི་དོན་ལྔ་དང་སྣོད་དྲུག་གི་ཆ་ཤས་སུ་བཞག་མེད་ན་ཡང། དབྱིན་ཇིའི་ནང་ལ་དེ་ནི Organ ནམ་དོན་སྣོད་ཀྱི་གྲས་སུ་འཇོག་གི་ཡོད་པ་ཞིག་རེད། འདི་ནི་དབང་རྩ་ཡི་མ་ལག་ཀུན་དགའ་ཀླད་ཀྱི་བརྒྱུད་ནས་སྟངས་འཛིན་བྱེད་མཁན་གྱི་གྲུབ་ཆ་ཞིག་རེད། དེ་ལྟར་ཀླད་པ་ནི་ཕྱི་ལུས་ཀྱི་བདེ་ཐང་དང་འབྲེལ་བ་ཡོད་པ་མ་ཟད། ཀླད་པའི་རྫས་ཀྱིས་མིའི་སེམས་ཀྱི་བདེ་སྐྱིད་དང་ནུས་པ་ལ་འགྱུར་བ་གཏོང་གི་ཡོད་པར་བརྟེན་ནས། ནང་སེམས་ཀྱི་འཕྲོད་བསྟེན་དང་ཡང་འབྲེལ་བ་ཤུགས་ཆེན་པོ་ཡོད་པ་གཅིག་རེད། དེར་བརྟེན་འདི་གའི་ལེ་ཚན་གྱིས་ཀླད་པ་དང་འབྲེལ་བའི་འཕྲོད་བསྟེན་གྱི་སྐོར་ལ་ལེ་ཚན་ཁག་ཅིག་རྒྱུད་མར་སྙན་སྒྲོན་ཞུ་རྒྱུའི་གྲས་ནས། ཐེངས་འདིར་ཨ་མི་རི་ཀའི་ཇོ་ཇི་ཝཱ་ཤིང་ཏོན་གཙུག་ལག་སློབ་གྲྭའི་སྨན་དོན་དང་འཕྲོད་བསྟེན་ཚན་རིག་སྡེ་ཚན་གྱི་ཀླད་ཁམས་ཚན་རིག་སློབ་གཉེར་ཁང་གི་འགན་འཛིན Doctor Anthony Manuel LaMantia ལགས་ལ

མི་རྣམས་ཀྱིས་ལུས་སྦྱོང་བྱས་ནས་འཕྲོད་བསྟེན་དང་ལྡན་པའི་མི་ཚེ་བསྐྱལ་བའི་ཆེད་དུ་བྱ་བ་བྱེད་དུས་ཀླད་པ་ལ་ཕན་རྒྱུ་ཡོད་མེད་བསམ་བློ་གཏོང་གི་ཡོད་མ་རེད། འོན་ཀྱང་དོན་དངོས་སུ་དེ་ཚོ་ཀླད་པའི་འཕྲོད་བསྟེན་ལ་ཧ་ཅང་གལ་ཆེན་པོ་རེད། ཁོང་གིས་བརྗོད་པ་ལྟར་ན་སྤྱིར་བཏང་ཀླད་པ་ཟེར་བ་དེ་མི་ཚེ་གཅིག་གི་རིང་ལ་བྱ་བ་བྱེད་ཐུབ་པའི་ནུས་པ་ཅན་ཞིག་ཡིན་ན་ཡང། ལུས་ཀྱི་ཆ་ཤས་གཞན་གྱི་འཕྲོད་བསྟེན་ཡག་པོ་མེད་པའི་འོག་ནས་ཀླད་པ་ལ་གཉན་ཁ་ཟེར་བ་རྒྱག་ནས་ལུས་ཀྱི་ཆ་ཤས་གཞན་ནང་སྐྱོན་ཅན་དུ་གྱུར་ཚར་བའི་ཕུང་ཕྲ་ཀླད་པའི་ནང་ལ་འཛུལ་ཡོང་དུས་དེ་དག་བཀག་འགོག་བྱེད་པའི་ནུས་པ་ཉམས་ནས་ཀླད་པའི་ནང་འཛུལ་བའི་སྐྱོན་ཅན་གྱི་ཕུང་ཕྲ་ཡིས་ཀླད་པ་ལ་གནོད་འཚེ་ཐེབས་རྒྱུ་ཡོད་པ་རེད། ཕུང་ཕྲ་དེ་རྣམས་ཀླད་པའི་ནང་འཛུལ་དུས་གནོད་འཚེ་ཚབས་ཆེན་པོ་བྱེད་རྒྱུ་ཡོད་རེད། དེ་ཚོ་ཡིས་རྩ་བའི་ཆ་ནས་ཀླད་པའི་ཕུང་ཕྲ་མང་པོ་ནད་པ་བཟོ་བ་དང་བྱ་བ་བྱེད་མི་ཐུབ་པ་བཟོ་གི་ཡོད་རེད། ཕུང་ཕྲ་ཁ་ཤས་རོ་ལ་འགྱུར་འགྲོ་གི་རེད། རྒྱུན་དུ་ཀླད་པའི་ནང་གི་ཕུང་ཕྲ་རྣམས་གཅིག་ནས་གཅིག་མཐུད་ནས་བྱ་བ་བྱེད་རྒྱུ་ཡོད་མོད། ནམ་ཞིག་ཕུང་ཕྲ་མང་པོ་ཞིག་ཤི་བའམ་རོ་ལ་འགྱུར་དུས། ཀླད་པའི་ཕྱོགས་ཡོངས་ནས་གཅིག་ལས་གཅིག་མཐུད་པའི་བྱ་ལས་བྱེད་མཁན་དེ་མེད་པར་འགྱུར་ནས།
གློག་གི་སྐུད་པ་ཆད་པ་ལྟར་ཕུང་ཕྲ་ཡི་བར་གྱི་བརྡ་འབྲེལ་ཟེར་བ་དེའི་བྱ་བ་དེ་བྱེད་མི་ཐུབ་པར་འགྱུར་གྱི་ཡོད་པ་རེད། དེར་བརྟེན།

this inflammation། ཁོང་གིས་དབྱིན་ཇིའི་ནང་བརྗོད་པའི Alzheimer's ན་ཚ་ཟེར་བ་དེ་དྲན་པ་བརླག་པའི་ན་ཚ་ཞིག་ཡིན་ཅིང། དེང་སྐབས་ན་ཚ་དེ་ན་མཁན་ཧ་ཅང་མང་དུ་འགྲོ་གི་ཡོད་པ་ཡོངས་གྲགས་ཡིན་པ་དང། དེའི་གྲས་ནས་ཁག་ཅིག་གིས་རང་གི་ནང་མི་ངོ་མི་ཤེས་པར་འགྱུར་བ་དང། རང་གི་སྡོད་གནས་ཀྱི་ཁ་བྱང་ཡང་བརྗེད་འགྲོ་བའི་ན་ཚ་ཞིག་ཡིན་ཅིང།

ཚིལ་ཤས་ཆེ་ཞིང་ཟས་དོ་མི་མཉམ་པའི་ཟས་རིགས་དང་བཅུད་ཟས་ཀྱིས་མི་འདང་བའི་ཟས་རིགས་བཅས་དེ་ཚོ་ཚང་མ་ཡིས་ཁྲག་རྩའི་ནང་དང་ཕོ་བ་ཡི་ནང་གཉན་ཁ་རྒྱག་པའི་རྐྱེན་བྱེད་ཀྱི་ཡོད་རེད། སྤྱིར་བཏང་ལ་བཤད་ན་ཚིལ་ཤས་ཆེ་བའི་ཟས་ནི་འཕྲོད་བསྟེན་ལ་གནོད་པ་ཡོད་པ་བཤད་ཅིང་ཁོང་གིས་བརྗོད་པ་ལྟར་ཀླད་པ་ལ་ཡང་གནོད་པ་ཡོད་པ་བཤད་མོད། འོན་ཀྱང་མཁས་པ་མང་པོ་ཡིས་འཕྲོད་བསྟེན་དང་ལྡན་པའི་ཞག་རྩི་ཡག་པ་ཅན་གྱི་ཟ་མ་ནི་ཀླད་པ་ལ་ཕན་ཐོགས་ཡོང་མཁན་ཞིག་ཡིན་པར་འགྲེལ་བརྗོད་བྱེད་ཀྱི་ཡོད་པ་དང། ཀླད་པ་ལ་ཞག་རྩི་དགོས་ཀྱི་ཡོད་པ་རེད། ཀླད་པའི་བྱ་ལས་ཚུལ་བཞིན་ཡོང་བར་ཆུ་མང་པོ་འཐུང་དགོས་པ་དང། རྫས་སྦྱོར་དང་མ་འདྲེས་པ་དང་རྙིང་པ་མ་ཆགས་པའི་རང་བྱུང་ཁམས་ནས་ཐོན་པའི་ཞག་རྩི་ཅན་གྱི་ཟ་མ་ཟ་དགོས་ཀྱི་ཡོད་པ་རེད། ཡང་གོང་དུ་ཁོང་གིས་བརྗོད་པའི་དོ་མི་མཉམ་པའི་ཟ་མ་ཟེར་བ་དེ་ནི། ལུས་ཀྱི་འཕྲོད་བསྟེན་ཡག་པོ་ཡོང་བར་ཤ་དང་འབྲུ་རིགས་ཚལ་དང་ཤིང་ཏོག་སོགས་རྫས་སྦྱོར་མེད་པའི་དྭངས་མའི་ཟས་རིགས་སྣ་ཚོགས་ཚང་བའི་ཟ་མ་ཟ་དགོས་ཀྱི་ཡོད་པ་རེད་ལ། དེ་ཡང་དེ་དག་རེ་རེ་བཞིན་མང་ཉུང་གི་ཚད་གཞི་མི་འདྲ་བ་ཡང་དགོས་ཀྱི་ཡོད་པ་རེད། དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་ཅིག་འདི་ག་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེའི་ལེ་ཚན་ནང་དེ་སྔོན་བཏང་ཚར་བའི་ལེ་ཚན་ཁག་ཅིག་གི་ནང་ལ་གསལ་བཤད་བྱས་ཡོད་པ་དེ་རྣམས་དྲ་ཐོག་ལ་སོང་ནས་འཚོལ་ཐུབ་ཀྱི་རེད། ཡང་གོང་དུ་སྨན་པ་ལས་མེ་ཤ་ལགས་ཀྱིས་བརྗོད་པའི་ཕོ་བ་དང་ཀླད་པ་གཉིས་ཀྱི་བར་གྱི་འབྲེལ་བ་ཅི་ལྟར་ཡོད་དམ་ཟེར་ན། ཕོ་བའི་འཕྲོད་བསྟེན་དེ་ལུས་ཀྱི་ཕྱོགས་ཚང་མ་ལའང་འབྲེལ་བ་ཡོད་པ་དང། ཕོ་བ་ནི་ལུས་ལ་དགོས་པའི་ནུས་རྫས་ཚང་མ་ཡི་འབྱུང་ཁུངས་དེ་ཆགས་ཡོད་པ་དང། ཕོ་བ་དང་ཀླད་པའི་བར་ལ་དབང་རྩའི་ཕུང་ཕྲ་ས་ཡ་མང་པོ་བརྒྱུད་ཀྱི་ཡོད་པར་བརྟེན་ནས། ཕོ་བ་ཡིས་ཀླད་པ་ལ་ཤུགས་རྐྱེན་ཆེན་པོ་སྤྲོད་ཀྱིན་ཡོད་པ་རེད། ཞིབ་འཇུག་པ་ཁག་གིས་ཤེས་རྟོགས་བྱུང་བ་ལྟར་ན། ཕོ་བའི་ནང་གཉན་ཁ་རྒྱག་པའི་ཕུང་ཕྲ་རྣམས་ཟུངས་ཁྲག་གིས་བརྒྱུད་ནས་ལུས་ཀྱི་ཆ་ཤས་འདྲ་མིན་ལ་ཁྱབ་དུས། སྙིང་གི་ཁྲག་རྩ་འགག་པའི་ན་ཚ་དང་དེ་བཞིན་གཅིན་པ་མངར་འགྱུར་གྱི་ན་ཚ་རིགས་གཉིས་པ་ཟེར་བ་སོགས་ཀྱི་རྐྱེན་ཡོང་གི་ཡོད་པ་རེད།

become damaged། ཀླད་པ་ནི་ཚན་རིག་ཞིབ་འཇུག་བྱ་གཞིའི་ཡུལ་གལ་ཆེ་ཞིག་ཡིན་ཅིང། ད་བར་ཀླད་པའི་རྫས་ཀྱི་སྐོར་ལ་གལ་ཆེ་བའི་གནད་དོན་མང་པོ་ཤེས་རྟོགས་བྱུང་ཡོད། གཤམ་ལ་ཀླད་པ་ཡི་རྫས་ཀྱིས་བྱ་ལས་ཅི་འདྲ་བྱེད་ཀྱི་ཡོད་པའི་སྐོར་ལ་གནས་ཚུལ་མདོར་བསྡུས་ཤིག་ཞུ་རྒྱུ་ཡིན། ཀླད་ཁམས་རིག་པ་བ་རྣམས་ཀྱིས་ཡོངས་གྲགས་སུ་གལ་ཆེར་བརྩི་བའི་ཀླད་པའི་རྫས་ཁག་བཞི་ནི། ཨིན་ཇིའི་ནང་ལ Acetylcholine ཟེར་བ་དེ་དྲན་པ་དང་སྦྱོང་བ་ཡི་ནུས་པ་དང་འབྲེལ་བ་ཡོད་པ་དང། Serotonin། ཟེར་བ་དེ་བདེ་སྐྱིད་ཀྱི་ཚོར་བ་དང་འབྲེལ་བ་ཡོད་པ། Dopamine། ཟེར་བ་དེ་བདེ་བ་དང་རྒྱལ་ཁའི་ཚོར་བ་དང་འབྲེལ་བ་ཡོད་པ། GABA། ཟེར་བ་དེ་བློ་ལྷུག་ལྷུག་ཡོང་བ་དང་འབྲེལ་བ་ཡོད་པ་ཞིག་རེད། ཀླད་རྫས་དེ་རྣམས་ཀྱི་ནུས་པ་ཉམས་སོང་ན། དེའི་ལྡོག་ཕྱོགས་ཀྱི་དཀའ་ངལ་མང་པོ་ཡོང་གི་ཡོད་པ་རེད་ལ། དཔེར་ན། གལ་ཏེ Acetylcholine མི་འདང་བའི་དཀའ་ངལ་བྱུང་ན། དེ་ཡིས་ལུས་ཀྱི་ཤ་སྒུལ་གྱི་བྱ་ལས་བྱེད་མི་ཐུབ་པའི་ན་ཚ་དང། དེ་བཞིན་དུ Alzheimer ཟེར་བ་དྲན་པ་བརླག་པའི་ན་ཚ་སོགས་ཀྱི་རྐྱེན་བྱེད་ཀྱི་ཡོད་པ་མ་ཚད། མིག་གིས་ཅི་མཐོང་བ་སེམས་ཀྱིས་གསལ་པོར་དྲན་མི་ཐུབ་པ་དང། སྐད་ཆ་ཅི་གོ་བ་མི་དྲན་པ། གསར་གཏོད་ཀྱི་ནུས་པ་ཉམས་པ་སོགས་ཀྱི་གནས་ཚུལ་མང་པོ་ཡོང་གི་ཡོད་པ་རེད། དེ་བཞིན་དུ Serotonin གྱི་རྫས་ཉམས་ན། བདེ་བ་ཡི་ཚོར་བ་ཉམས་པ་དང་ཁོང་ཁྲོ་ཆེ་རུ་འགྲོ་བ། སེམས་སྡུག་ལངས་པ། མི་ཚེ་ལ་བདེ་སྐྱིད་ཡོད་པ་མི་ཚོར་བ། ཟས་ཞིམ་པོ་ཡི་བྲོ་བ་མི་མྱོང་བ། གྲོགས་ཀྱི་འབྲེལ་བ་ལ་རིན་ཐང་གི་ཚོར་བ་མེད་པར་འགྱུར་བ། གཉིད་གཏིང་ཟབ་པོ་མི་ཁུག་པ་སོགས་ཀྱི་དཀའ་ངལ་མང་པོ་ཡོང་གི་ཡོད་པ་རེད། ཡང་གལ་ཏེ Dopamine ལ་སྐྱོན་བྱུང་ན་དེ་ཡིས་བསམ་བློ་རྩེ་གཅིག་ལ་གནས་མི་ཐུབ་པའི་ན་ཚ་དང་དྲན་པ་བརླག་པའི་ན་ཚ། ལུས་འདར་སིག་རྒྱག་པའི་ན་ཚ། སེམས་སྡུག་གི་ན་ཚ། སེམས་དགའ་སྡུག་ཀྱི་སྐྱོ་ཚོར་ཐལ་ཆ་ཆེ་བའི་ན་ཚ། ཟས་ཟ་ཚོད་བཟུང་མི་ཐུབ་པའི་ན་ཚ། ཆང་རག་དང་རྒྱན་རྩེད་སོགས་ལ་གོམས་ལོབས་ཤོར་བ་ལས་ཁ་བསྒྱུར་མི་ཐུབ་པ། དོགས་པ་དང་རྣམ་རྟོག་ཚ་བའི་ན་ཚ་སོགས་མང་པོ་ཡོང་གི་ཡོད་པ་རེད། ཡང GABA ཟེར་བའི་རྫས་མི་འདང་བར་འགྱུར་དུས། རྒྱུ་མཚན་མེད་པར་དངངས་སྐྲག་ལངས་པ་དང་སེམས་ཁྲལ་ལངས་པ། རྒྱུ་མཚན་མེད་པར་བྲེལ་བ་ཆེན་པོ་ལངས་ནས་བློ་ལྷུག་ལྷུག་མེད་པར་འགྱུར་བ། རང་གི་སེམས་རང་གིས་སྟངས་འཛིན་བྱེད་མི་ཐུབ་པ། དེ་སྔོན་སེམས་ནང་ལ་འཁོར་མ་མྱོང་བའི་གནས་ཚུལ་སྐོར་ལ་ཡང་སེམས་ཁྲལ་ཆེན་པོ་ལངས་ཀྱི་ཡོད་པ་སོགས་ཡོང་གི་ཡོད་པ་རེད། དེ་ལྟ་བུའི་ཀླད་པའི་རྫས་ཀྱི་བྱེད་ལས་ལ་སྐྱོན་མི་ཡོང་བའི་ཆེད་དུ་རང་གིས་བརྩི་དགོས་པའི་ཟས་སྤྱོད་ཀྱི་གནད་དོན་ཁག་དྲུག་ཡོད་པ་དེ་ནི། ལུས་རྩལ་རྩེད་རྒྱུ་དང། ཟས་འཕྲོད་བསྟེན་ཅན་ཟ་རྒྱུ། གཉིད་ཡག་པོ་ཁུག་རྒྱུ། སེམས་ཚོར་བརྟན་པོ་བྱེད་རྒྱུ། སྤྱི་ཚོགས་ནང་མི་གཞན་དང་མཉམ་དུ་འབྲེལ་བ་ཡག་པོ་བཟོ་རྒྱུ། ན་ཚ་ཡོང་མཁན་ཡིན་ཚེ་སྨན་མ་ནོར་བ་ཟ་རྒྱུ་བཅས་དྲུག་ནི་ཀླད་པའི་འཕྲོད་བསྟེན་གྱི་ཀ་བ་དྲུག་ཡིན་པ་ཨ་མེ་རི་ཀའི Cleveland སྨན་ཁང་གིས་འགྲེལ་བརྗོད་བྱས་འདུག། ཡང་ཇོར་ཇི་ཝཱ་ཤིང་ཊོན་གཙུག་ལག་སློབ་གྲྭ་ཡི་སྨན་དོན་དང་འཕྲོད་བསྟེན་ཚན་རིག་སྡེ་ཚན་གྱི་ཀླད་ཁམས་ཚན་རིག་སློབ་གཉེར་ཁང་གི་འགན་འཛིན Dr. ལཱ་མེ་ཤི་ཡ་ལགས་ཀྱིས་ཀླད་པའི་སྦྱོང་བརྡར་བྱེད་རྒྱུའི་གྲས་སུ་ཆུང་ས་ནས་རྒྱུན་ཅན་དེབ་ཀློག་པ་དང་མི་དང་མཉམ་དུ་བསམ་བློ་མང་པོ་གཏོང་དགོས་པའི་སྐད་ཆ་ཤོད་རེས་བྱེད་རྒྱུ་ཡིས་ཀྱང་ཕན་གྱི་ཡོད་པར་འགྲེལ་བརྗོད་མཛད་ཀྱི་འདུག། It is true that just like every other organ, you can take good care of your brain and the challenge is is that we don't.
དོན་དངོས་སུ་རང་གི་དོན་སྣོད་ཚང་མ་གཅེས་སྐྱོང་ཡག་པོ་བྱེད་རྒྱུ་ཡོད་པ་ནང་བཞིན་རང་གི་ཀླད་པ་ལ་ཡང་གཅེས་སྐྱོང་ཡག་པོ་བྱེད་རྒྱུ་ཡོད་རེད། དཀའ་ངལ་ག་རེ་རེད་ཟེར་ན། ང་ཚོ་ལ་ལུས་ཀྱི་ཤ་སྒུལ་ཆེ་རུ་གཏོང་བའི་ཆེད་དུ་སྦྱོང་བརྡར་སྤྲོད་མཁན་ཡོད་རེད་དེ། ང་ཚོའི་ཀླད་པ་ལ་སྦྱོང་བརྡར་སྤྲོད་མཁན་དེ་འདྲ་ཡོད་མ་རེད། ཡིན་ན་ཡང་མི་སུ་ཞིག་གིས་རྩོམ་ཡིག་བྲིས་པ་ཁྱོད་ཀྱིས་ཀློག་པ་དང། ཁྱོད་ལ་བསམ་བློ་མང་པོ་གཏོང་དགོས་པའི་བགྲོ་གླེང་བྱས་པ་ཡིན་ན། དེ་ནི་ཁྱོད་ཀྱིས་ཀླད་པ་ལ་སྦྱོང་བརྡར་གཏོང་མཁན་ལྟ་བུ་ཞིག་རེད། བྱས་ཙང་ང་ཚོ་ཡིས་རང་གི་ཀླད་པའི་འཕྲོད་བསྟེན་སྲུང་སྐྱོབ་བྱེད་ཐུབ་རྒྱུ་ཡོད་པ་ཞིག་ཡིན་པ་ངེས་ཤེས་བྱེད་རྒྱུ་དེ་གལ་ཆེན་པོ་རེད་དྲན་གྱི་འདུག། གསན་མཁན་རྣམ་པ་ཚོ་ཐེངས་འདིའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་ནང་ལ། ཀླད་ཁམས་ཞིབ་འཇུག་གི་ཤེས་བྱ་ཁག་དང། ཨ་རིའི་ཇོར་ཇི་ཝཱ་ཤིང་ཐོན་གཙུག་ལག་སློབ་གྲྭའི་སྨན་དོན་དང་འཕྲོད་བསྟེན་སྡེ་ཚན་གྱི་ཀླད་ཁམས་ཚན་རིག་སློབ་གཉེར་ཁང་གི་འགན་འཛིན Doctor Anthony Samuel LaMantia ལགས་ལ་ཁ་པར་བརྒྱུད་ནས་གདན་འདྲེན་ཞུས་པའི་བརྒྱུད་ནས་ཀླད་པའི་འཕྲོད་བསྟེན་སྤྱིའི་སྐོར་ལས། ཀླད་པའི་ཕུང་ཕྲ་ཡི་ནུས་པ་ཉམས་སྟངས་དང་དེའི་སྐྱོན། དེ་བཞིན་ཀླད་པའི་རྩ་གཞིའི་བྱེད་ལས་སོགས་ཀྱི་སྐོར་ལ་ངོ་སྤྲོད་ཞུས་པ་བཞིན། ཀླད་པའི་འཕྲོད་བསྟེན་དང་འབྲེལ་བའི་ལེ་ཚན་རྗེས་མ་ཡི་ནང་ལ་ཨ་མི་རི་ཀའི་རྒྱལ་ཡོངས་བྱིས་པའི་སྨན་དོན་ཁང་གི་དབུས་ཀླད་ཁམས་ཞིབ་འཇུག་ཁང་གི་འགན་འཛིན་གཞོན་པ་དང་སྨན་པ་ཇོ་ཤུ་ཁོར་བིན་ལགས་ལ་བཅར་འདྲི་བྱས་ཏེ། ཀླད་པ་ཡར་རྒྱས་འགྲོ་བའི་བརྒྱུད་རིམ་དང་འབྲེལ་ནས་ཀླད་པའི་འཕྲོད་བསྟེན་གྱི་སྐོར་ལེ་ཚན་ཞིག་སྙན་སྒྲོན་ཞུ་རྒྱུ་ཡིན་པས་ཁྱེད་ཀྱིས་དེ་དོན་དགོངས་འཇགས་ཞུ།